ད་ཁ་ཅིག་གི་ད་ལྟ་ན་ཡང། ཁྱོད་རང་རྟག་ཡོད་པའི་རང་ལུགས་ཡག་གེ་ཅིག་ལབ་པ་རེད་ཁོ་ཤོར་འགྲོ་བ་རང་ལུགས་ཡག་གེ་འོ་ན་རྟག་པ་བྱས་སྟོང་ངེས་པའི་ཚད་མ་གཅིག་པུ་དེ་གི་ཡིན། བྱས་པའི་གསལ་བ་མཐའ་དག་གིས་སྟོང་པ་ངེས་པ་ཁྱོད་རང་ཁས་བླངས་ས་དང་ཁ་མཚུངས་ཡག་གེ་འབྲེལ་བ་ཁ་ཐུག་ལ་ཁས་བླངས་ས་མ་རེད་པས་དེ་དང་འགལ་ལོ་ཞེ་ན་སྐྱོན་མེད་དེ། ཚད་མ་གཅིག་གིས་སྒྲོ་འདོགས་དུ་མ་གཅོད་པའི་བྱ་བ་མི་བྱེད་ན་སྒྲོ་འདོགས་ཀྱི་གྲངས་དང་མཉམ་པའི་ཚད་མ་རྫས་ཐ་དད་པ་བསྟེན་དགོས་རེད། བྱ་བ་བྱེད་ན་ཡང་སྒྲོ་འདོགས་ཀྱི་གྲངས་དང་མཉམ་པའི་ངེས་ཤེས་ཀྱི་ལྡོག་པ་དང་ལྡན་དགོས་ཤིང། དེ་ཡང་བྱས་སྟོང་དུ་ངེས་པའི་ཚད་མ་དེས། སྒྲ་ཡི་བྱས་སྟོང་དུ་ཡང་ངེས། བུམ་པའི་བྱས་སྟོང་དུ་ཡང་ངེས་ཞེས་ལབ་ཀྱི་ཨ་རེ། ངེས་ཡང་ངེས་པར་ངེས་པ་དེའི་ཚེ་ན་སྒྲ་དེ་དག་དང་དེའི་རྗེས་སུ་འགྲོ་བའི་རྟོག་པ་དེ་དག་སྤྱོད་ཡུལ་ཐ་དད་པ་ཅན་ཁོ་ན་ཡིན་པས་འགལ་བ་ཅུང་ཟད་ཀྱང་མི་འདུག་ལན་བརྒྱབ་པ་ཡིན་པའི་ཕྱིར། ད་བར་ཟེར།

བྱས་པས་སྟོང་ངེས་པའི་ཚད་མ་གཅིག་རྐྱང་པོ་ཁོ་རང་གིས་སྒྲ་ཡི་བྱས་སྟོང་དུ་ཡང་ངེས་པ་རེད་བྱས་སྟོང་དུ་ཡང་ངེས་ཞེས་བརྗོད་པ་ན་སྒྲ་དེ་དག་གི་དང་དེའི་རྗེས་སུ་འགྲོ་བའི་རྟོག་པ་དེ་དག་ནི་སྤྱོད་ཡུལ་ཐ་དད་པ་ཁོ་ན་ཡིན་པས་དགའ་བ་ཅུང་ཟད་ཀྱང་མེད་དོ། ཟེར་བའི་ལན་བརྒྱབ་པ་རེད་བ་ཡ་གལ་ཏེ་ཚད་མ་གཅིག་རྐྱང་གཅིག་གིས་སྒྲོ་འདོགས་མང་པོ་ཞིག་གཅོད་ཐུབ་ཀི་རེད་ཟེར་ལབ་པ་རེད། འདིའི་སྐབས་སུ་ཚད་མ་གཅིག་གིས་སྒྲོ་འདོགས་མང་པོ་གཅོད་ཐུབ་ཀི་མ་རེད་ཞེས་གཉིས་པོ་དེ་ལ་འགལ་བ་འདུག་མི་འདུག་ཟབ་མཐོང། མི་འདུག་ཟེར་གི་འདུག། མེད་པ་ག་རེ་རེད་ཟེར་ན་ཚད་མ་གཤའ་མ་དེ་གིས

གཞན་དག་ཚད་མ་གཅིག་གིས་སྒྲོ་འདོགས་དུ་མ་གཅོད་པའི་བྱ་བ་མི་བྱེད་པ་དང། མི་བྱེད་པ་ཡིན་པ་དག་ཚད་མ་སོ་སོས་སྒྲོ་འདོགས་སོ་སོར་གཅོད་པ་ཡིན་གྱི་གཅིག་གིས་ཅིག་ཤོས་མི་གཅོད་པའི་ཕྱིར། མ་བསལ་བ་གཅིག་ནི་སྒྲ་ཡི་སྟེང་དུ་སྒྲ་རྟོགས་པའི་རྟོག་པ་དེ་གིས་སྒྲོ་འདོགས་ག་རེ་བཅད་པ་རེད། སྒྲ་མ་ཡིན་པ་འཛིན་པའི་སྒྲོ་འདོགས་དེས་བཅད་པ་ཁོ་རང་མ་གཏོགས་ད་བྱས་པ་མ་ཡིན་པ་དང་རྟག་པ་མ་ཡིན་པར་འཛིན་པའི་སྒྲོ་འདོགས་གཅོད་པ་ལ་ཚད་མ་གསར་པ་བསྟེན་དགོས་པའི་ཕྱིར། དེ་བ་ཡིན་ད་སྒྲ་ངེས་པའི་ངེས་ཤེས་གཅིག་པོ་དེ་གིས་སྒྲོ་འདོགས་དུ་མ་མ་བཅད་སོང།